ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་དམངས་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང་བྷའི་བལ་ནང་གི་འགྲོ་སྟངས་དང་ཡ་ཡང་གཡུང་མ་རང་གི་འཇིག་རྟེན་ལ་ཕན་ཐོགས་མཁན་གྱི་གསུང་དང།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་དེ་རུ་ཡོད་ཡིག་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི།

ཁྱོད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་ཡོ་ནས་མི་མང་ཚང་མའི་ཀྱི་བར་ལ་གསན

དེ་རིང་གི་ལས་ནི་ཚང་མ་ཡི་རེ་ཏུ་ཉན་མཁན་གྱི་མི་མང་གི་རེད། འདི་རེ་ཏུ་ཉན་མཁན་གྱི་ཨ་ས་གི་བ་ནི་གི་ལས་ནི་མི་མང་ཚང་མའི་གི་བར་དུ་སླེབས་ཀྱི་ཡོད་པ་རེད་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཅིག། དེ་རིང་གི་ཆོས་ཀྱི་གསུང་རབ་དེ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཕུལ་མཁན་གྱི་གདོང་ནས་ང་ཡང་ཡབ་ཡེ་ཤུ་གི་ཐོག་ནས་ཐོག་ལ་ང། གུས་ཞབས་ཅིག་ཞུ་གི་ཡིན་ནོ་ཞེས་སྨོན་ལམ་ཅིག་ཞུ་གི་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ། ད་ཁྱོད་ཚོ་མི་མང་ཚང་མ་ལ་ང་ཡང། ཡབ་ཡེ་ཤུ་གི་དོན་ནས་ཁྱོད་ཚོ་མི་མང་ཚང་མའི་གི་བར་ལ་སླེབས་པའི་སྐབས་ལ་ཁྱོད་ཀྱིས་ང་ལ་རོགས་རམ་ཅིག་གནང་རོགས་གནང་ཅིག་ཁྱོད་ཀྱི་འགྲོ་སྟངས་ཀྱི་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་ཁྱོད་ཀྱི་ལས་རིམ་དེ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་སང་ཉིན་ང་ཡང་ཁྱོད་ཚོ་མི་མང་ཚང་མའི་གི་བར་ལ་ཚེ་འདི་དང་ཚེ་ཧ་ལོག་གི་སྐད་ཆ་དང། ཚེ་ཧ་ལོག་གི་འགྲོ་སྟངས་དང་ཆོས་ནང་ལ་ཡོད་མཁན་གྱི་གསུང་རབ་དེ་མི་མང་ལྷན་རྒྱས་རྣམ་པ་ཚོ་ཚང་མའི་གི་བར་ལ་སླེབས་པ་གི་ཐོག་ལ་ང་ལ་རོགས་རམ་ཅིག་གནང་རོགས་གནང་ཅིག་ང་འདི་ལ་ཡབ་ཡེ་ཤུ་གི་ཐོག་ལ་ཡབ་ཡེ་ཤུ་མཉམ་དུ་ང་འདི་གི་བཀའ་སློབ་ཅིག་ཞུ་གི་ཡིན་ནོ་ཁྱོད་ཀྱིས་ང་ལ་གསུང་རབ་གནང་རོགས་ཁྱོད་ཨ་ཡབ་ལས་ཡབ་ཡིན་ནོ་ཁྱོད་ཚང་མ་མཐོང་མཁན་གྱི་ཁྱོད་ཚོ་ཚང་མ་མཇལ་མཁན་གྱི་ཁྱོད་ཚོ་ཚང་མ་གི་འདི་འཛམ་བུ་གླིང་སྤྱི་ཚང་གོ་ཁྱོད་ཀྱི་ཧ་གོ་གི་སྐབས་ལ་ང་དེ་རིང་གི་འདི་ཆོས་ཀྱི་ཚོད་ལུབ

དཀོན་མཆོག་མཉམ་པོ་སྐད་ཆ་ལབ་མཁན་དེ་དཀོན་མཆོག་མཉམ་པོ་སྨོན་ལམ་ཞུ་དགོས། ཨོ། ད་དེ་སྨོན་ལམ་དེ་ཚེ་མི་ཚེ་གི་མི་ཚེ་རྩ་ཆེན་པོ་འགྱུར་བ་ཡོང་བ་རེད་ཅེས་མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་ལ་སྨོན་ལམ་དེ་ཞུ་དགོས་ན་དཀོན་མཆོག་གི་སྨོན་ལམ་དེ་ཡག་པོ་འོ་རང་མཉམ་པོ་སྐད་ཆ་རེད། དཀོན་མཆོག་མཉམ་པོ་ཐུག་འོང་གི་འགྲོ་འདི་ལམ་འདི་རང་སྐད་ཆ་རེད་མི་མང་ལྷན་རྒྱས་ག་ཟོའི་སྨོན་ལམ་མང་ཡག་པོ་ཞུ་དགོས་སེ་ག་ཟོའི་སྨོན་ལམ་དང་པོ་ཞུ་དགོས་སེ་འདི་དེ་རང་རང་གི།

མཉམ་དུ་བཞུགས་པ་རེད། ང་ཡིས་ཁོང་ཚོ་མཉམ་དུ་དེ་ཞུ་གིན་སྐབས་ལ་ཁོང་ཚོ་ཡིས་མོ་རྒྱབ་གནང་པ་རེད། གཞན་ལ་ང་ཡིས་འགྲིག་པ་རེད་མི་ཡིག་རུང་ལ་སྐད་ཆ་བཤད། གཤེན་པོ་འདི་ག་རེད། ཁྱེད་རང་ཚོ་མི་ཆུང་ཆུང་སྐབས་དུ་རང་གི་གཟུགས་བེ་གའི་ཐོག་ལ་པའི་ས་མང་པོ་གསོག་དེ་ཡོད་འདི་ནི་རང་གི་གསུང་པ་ལ་བཏང་པ་རེད། ཕྱི་མ་གི་ཐོག་ལ་མང་པོ་ཁྲག་རླུང་དང་ཁམས་བཟང

ཁྱོད་ཀྱི་བསམ་བློ་ལ་གང་ཤར་གོ་ཡོད་སེ་ན། ནམ་ནམ་ཡང་མི་ཤེས་ཀའི་བསམ་བློ་བཏང་གི་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་དང་འདིས་མི་མང་ཡང།

བློ་འགོག་གིན་ཡོད་མེད་དེ་བསམ་བློ་བཏང་གི་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་འདི་ལ་ཁོང་ཚོ་ཡིས་གསུངས་པ་རེད་ཁོང་རང་ཡ་ཧ་གོ་ཞུ་ཡང་གི་ཁོང་ཡ་ལ་ཡག་པོ་བྱས་གོ་གིན་མ་རེད་ཁོང་རང་ནང་དུ་ཡག་པོ་བྱས་ན་འགྲིག་གིན་རེད།

བྱོས་ཡོད་དེ་ལ་མང་རེ་ཡིན་ན་རང་གིས་རང་ལ་ཐུགས་རྗེ་ཆེ་ཞུ་གོ་གིན་ཡིན་ནོ། ང་ཡིས་ཁོ་ཚོ་དཀོན་མཆོག་ལ་འདི་ཞུས་པ་རེད། ཁྱོད་ཚོ་ཡིས་ང་ལ།

མུག། ཤོར་བྱུང། དེ་ནས་ཚང་མ་ཡིས་ཡ་གོ་ནས་ང་ཚོ་མ་འདེང་ཀང་ཁྱེད་ཚོ་མཉམ་དུ་སྡོད་ཀྱི་རེད། མི་མང་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་འདི་གསུང་རབ་དེ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཕུལ་ནས་ང་ཡང་ཁྱེད་ཚོ་མི་མང་མཉམ་དུ་གུང་སེང་གཅིག་ཞུ་གི་ཡིན་ནོ་ཅི་སང་ཉིན་ཡང་དུས་ཚོད་འདི་གི་བར་ལ་ཁྱེད་ཚོ་མི་མང་ཚང་མ་མཉམ་དུ་ང་སླེབས་ཀྱི་རེད། འདིའི་ཐོག་ལ་ཁྱོད་ཚོ་མི་མང་ཚང་མ་མཉམ་དུ་ང་ཡང། འདི་གའི་རེ་སྒྲུག་གི་ལས་རིམ་ཚང་མ་འཁྱེར་ནས་ཁྱོད་ཚོ་མི་མང་ཚང་མའི་གི་བར་ལ་སླེབས་ཀྱི་རེད་དེ་རིང་གཅིག་ང་གུང་སེང་ཞུས་ཡིན་ཁྱོད་ཚོ་མི་མང་ཚང་མ་ལ་གུང་སེང་ཞུས་ནས་ང་ཨ་མེན་ཞུས་ཡིན་ཨ་མེན་བཀྲ་ཤིས་བདེ་ལེགས།

ཡེ་ཤུ་ནི་དཀོན་མཆོག་གི་སྲས་ཡིན་པའི་སྐོར་འོ་མི་མང་ལྷན་རྒྱས་རྣམ་པ་ཚོ་ཡབ་ཡེ་ཤུ་ཟེར་མཁན་དེ་དཀོན་མཆོག་གི་འདི་ས་ཆ་འདི་ལ་འཛམ་བུ་གླིང་ལ་ཨོ་རང་གི་རྒྱབ་སྐྱོར་གི་ཐོག་ལ་ཁོང་ཚོ་ཕེབས་པ་ཡིན་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་འདི་ཡབ་ཡེ་ཤུ་གི

ཡེ་ཤུ་ནི་དཀོན་མཆོག་གི་སྲས་ལགས་པར་དཔང་པོ་བྱེད་པ་དེ་ཡི་ནང་དཀོན་མཆོག་བཞུགས་གི་བཞུགས་ཤིང། འོ་དཀོན་མཆོག་ནི་ཡབ་དཀོན་མཆོག་གི་སྲས་པོ་ཡིན། དཀོན་མཆོག་འདི་སྲས་པོ་དེ་འདི་འཛམ་བུ་གླིང་ལ་གནང་བཏང་པ་ཡིན་ནོ་ཞེས་ཅི་དོན་ལ་བཏང་པ་ཡིན་ཟེར་ན་འདི་རྒྱབ་སྐྱོར་གྱི་ཐོག་ལ་བཏང་པ་ཡིན་མི་མང་གི་ལས་ཀ་བཙོག་པ་དུས་མང་པོ་བཀའ་རྒྱ་ལས་འདི་འཛམ་བུ་གླིང་ལ་དུས་བསིལ་ལས་ཀའི་འགྲོ་སྟངས་བཙོག་པ་ཞིག་བྱེད།

ཆོས་མང་པོ་ཞིག་བཞག་དེ་ཡོད་པ་ཡིན་ནོ་ཞེས་བཱི་བཱལ་ཟེར་མཁན་དེ་དཀོན་མཆོག་གི་ཆོས་ཡིན་ནོ་ཞེས་ཁོང་གི་ཆོས་ལུགས་ཡིན་ནོ་ཞེས་ཁོང་གི་ཆོས་ལུགས་དེ་མང་པོ་ཞིག་བཀའ་དེ་བསླབས་ནས་དེ་ནི་འདི་གི་ཚུལ་ཁྲིམས་ཐོག་ལ་འགྲོ་ཁོ་ན་དཔེ་མི་ཚེ་ཞིག་དགའ་མོ་བྱུང་གི་ཡིན་ནོ་ཞེས་དཔེ་མི་ཚེ་ཡག་པོ་ཡོད་དོ་ཞེས་འདི་གི་ཐོག་ལ་ཁྱེད་ཚོ་མི་མང་ཚང་མ་ང་ཕེབས་གནང་རོགས་གནང་ང་འདི་ལ་ཐུགས་རྗེ་ཆེ་ཞིག་ཞུ་གི་ཡིན་ནོ་ཞེས་སང་ཉིན་ཡང་འདི་གི་དུས་ཚོད་ལ་མི་མང་ཚང་མའི་གི་བར་ལ་ང་འོང་གི་ཡིན་ནོ་ཞེས།

བཞིན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱེད་ཚོ་མི་མང་ཚང་མ་ལ་དགུང་སེང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།